ད་ཁ་སང་ང་ཚོ Google Form གི་བརྒྱུད་ནས་ཡིག་ཚད་གཏོང་སྟངས་ཅིག་བཟོས་ཡོད་བ། ད་དེའི་སྒང་ལ་ཡང་དྲི་བ་གཅིག་གཉིས་ཤིག་སླེབས་འདུག་ཨ་ནི་དྲི་བ་གཅིག་གང་ཞིག་ཡིན་ཟེར་ན་ག་རེ་ཟེར་གྱི་ལ་འདི་ངས་ཡག་པོ་མགོ་ཚོད་མ་སོང་རེད་བ། ཨོ་ཨ་ནི་གཅིག Multiple Choice མ་ཡིན་པར་ལན་རིང་པོ་བཟོ་ཡ་དེ་གང་རེད་འདུག་ཨ་ནི་ལན་རིང་པོ་བཟོ་ཡ་དེ་བྱེད་པ་ཡིན་ན་རེད་བ། ཨ་ནི་ང་ཚོ་ཨང་ཀི་སྤྲོད་ཡ་དེ་ད Google Form ཁོ་རང་གིས་ཨང་ཀི་སྤྲད་ཡ་མེད་པ་བྱས་ད་སོ་སོས་ཞུ་དག་བྱེད་དགོས་བྱེད་ཀྱི་རེད།

འོག་མ་དེ་བདམས་ཚར་བའི་རྗེས་ལ་ཨི་ཏི་གཞན་པ་ཅིག་དོན་སོང་ཨ་ནི་གཞི་ནས་དང་ཤོས་དེ་ལ་མནན། རེད་བ་ད་ང་རྟགས་འཇུག་གི་བརྗོད་བྱ་ག་རེ་རེད་ལབ་ན། རེད་བ། མིང་ཚིག་སྐོར་རེད་བྱས། ད་ང་གཉིས་པ་དེ་ཁ་ཐུག་དེ་ལ་མར་བྲིས་ཡོང་གི་མ་རེད་བ་དེ་ཡོང་གི་མི་འདུག་པ། རེད་བ། དེ་བྱས་ན་ང་དེ་ག་རེ་དགོས་རེད add option ལབ་ཡ་དེ་མནན་ཨ་ནི་གཉིས་པ་དེ་སླེབས་སོང་ཨ་ནི་གཞི་ནས་ང typing རྒྱག་ས་རག་གི་རེད། རེད་བ། དེ་བྱས་ན་ཨ་ནི་གཉིས་པ་དེ་ལ་ངས་ག་རེ་འབྲི་དགོས་རེད།

འདི་རྗེས་ལ response ཐེངས་མ་གཉིས་པ་གསུམ་པ་སྤྲད་ན་འགྲོ་གི་མ་རེད་སྤུ་གུ་གཅིག་གིས་ཐེངས་མ་གཅིག form དེ་བརྒྱངས་ཨ་ནི་ཡར submit བྱས་ཚར་རེད་ད་སྤུ་གུ་དེ་གིས་ད་ག་རང་ང་ད་གིན་དེ་ནོར་འདུག་ལབ་ནས་གཉིས་པ་རྒྱང་ག་ཕྱིན་ན་རྒྱང་ཐུབ་ཀྱི་མ་རེད limit to one response བྲིས་ན་རེད་འོ་དེ་དགེ་མཚན་དེ་རེད་ད་འདི་རྗེས་ལ་ང་ཚོ quiz བཟོས་རེད་ང་ལན་དེ་ཁོ་རང་རང་བཟོས་ཡ་ཡིན་ཙང་ང quiz བདམས quiz བདམས་ཚར་བའི་རྗེས་ལ་འདི make this a quiz ལབ་ཡ་དེ་མནན་དགོས་རེད་དེ།

ད་འདི་རྗེས་ལ་མར། དྲི་བ་གཉིས་པ་དགག་སྒྲོ་སྐུར་གོ། དྲི་བ་གཉིས་པ་གསུམ་པ་ལབ་ནས། རེད་བ། ད་གལ་སྲིད་ང་འདི་ནང་ལོགས་ལ། ལན། འབྲི་ཕྱོགས་གཅིག་ནོར་ཡོད་ན། དག་ཆ་བྲིས་ནོར་ཡོད་ན་ང་བཟོ་བཅོས་རྒྱག་དགོས་གོ། རེད་བ། ད་ཨ་ནི་ད། དེ་བཟོ་བཅོས་རྒྱག་ཡ་འདུག་པ། ད་དཔེར་ན answer key སྒང་ལ་འགྲོ་བ་ཡིན་ན། answer key སྒང་ལ་སླེབས་ནས། ཨ་ནི་ཨ་འདི་རྟགས་རྒྱག་རྒྱུ་རེད་ད་གལ་སྲིད་ང་ད་འདི་རྟགས་རྒྱག་རྒྱུ་རེད། ངས་ད་ལྟ་ཨང་ཀི་སྤྲད་རྒྱུ་རེད་ད། རེད་བ། ད་གལ་སྲིད་ངས་དེ་ནོར་སྐྱོན་མཐོང་ན།